དེ་འདྲ་ཡོད་རེད་ས་མཁན་པོ་གི་ངག་ལས་བཤད། ང་ཡང་འདི་མཁན་ཟུར་ཞུགས་བྱ་ང་ཚོ་སྐུ་གོང་མ་དང་གང་ག་ལས་མཁན་ཟུར་མཛད་འཕྲིན་ལྟ་བུ་ཡིན་གསུངས་ནས། ཨོ་དེ་འདྲ་ཡོང་བྱས་ས་མཁན་མས་དཔེ་ཆ་ཡག་པོ་འདི་ཚོ་དེ་འདྲ་ཡོད་རེད་སྐད་གསང་རྒྱ་ཡག་མི་སློང་ཟེར་ཉན་དེ་དེ་དུས་ཀྱི་ཟིན་བྲིས་བཏབ་པ་ཡིན་པ་རེད་བྱས་དུས་ཕལ་ཆེར་ས་སྟག་ལོ་ལ་ཁེལ་གི་ཡིན་པ་འདྲ། ཨ་ནེ་བླ་མ་རྡོ་རྗེ་འཆང་ཕ་བོང་ཁ་རིན་པོ་ཆེ་གིས་དགའ་ལྡན་ལམ་རིམ་མཆན་བཞི་སྦྲགས་གནང་བ་རེད་དེ་ས་སྟག་ལོ་རེད་ཡང། དེ་དག་ལོ་རྒན་དྲུག་ཅུ་འཁོར་ཏག་ཏག་ཡིན་པ་འདྲ། ས་སྟག་ལོ་ལ་དགའ་ལྡན་ཤར་རྩེ་ནང་ལ་མཆན་བཞི་སྦྲགས་གནང་བ་རེད་དེ་གནང་རོགས་ཟེར་སྦྱིན་བདག་ཞུ་མཁན་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་རེད། ཨ་ནི་དེ་བཀའ་ཆོས་གནང་མར་ཕེབས་ནས་ཞེ་དྲག་བཞུགས་མ་སོང་བ། དེ་ནས་ཕར་ལོ་གཉིས་གསུམ་ཅིག་བཞུགས་ཡོད་ཀྱི་རེད། ཨ་ནི་ཆོས་འབྲེལ་ཕེབས་ཕར་ལྷོ་ཁ་ལ་ཕེབས་དགོངས་པ་རྫོགས་པ་རེད། དགའ་ལྡན་ལ་ལམ་རིམ་ལམ་རིམ་ཆེན་པོ་གསུང་ཆོས་པའི་བླ་མ་ཆེ་ཚུགས་ཀྱི་ཞུ་བ་གནང་གི་ཡོད་མ་རེད་གནང་དུས་བཀའ་ཆོས་ཀྱི་ཐ་མ་ཡིན་པའི་ཨེ་བཟོ་འདྲ་བྱེད་ཀྱི་ཡོད་རེད་རྗེ་རིན་པོ་ཆེ་གདན་ས་ཡིན་ཙང་རྗེ་རིན་པོ་ཆེ་གདན་ས་ལ་ལམ་རིམ་ཆེན་པོ་གསུང་ཆོས་ཀྱི་གསུང་ཆོས་བཞུགས་སར་བརྩི་གི་ཡོད་རེད་དུས་རྒྱུན་མི་གནང་ཡག་དེ། དབྱར་གནས་ཚོགས་དུས་དགའ་ལྡན་ཁྲི་རིན་པོ་ཆེ་ཡིས་ལམ་རིམ་ཉི་མ་གསུམ་གནང་གི་རེད་ཤར་བྱང་ཆོས་རྗེ་གཉིས་ཀྱིས་ལམ་རིམ་ཆུང་བ་ཉི་མ་གསུམ་རེ་གསུམ་རེ་བྱས་ཉི་མ་དགུ་ཡང་ཆ་རྐྱེན་ཡག་གནས་སྐབས་ལ་ཡོད་རེད་མཁན་པོ་ཚུལ་གྱི་རྩི་ཡག་ཅོག་ཤ་མ་གཏོགས་བཤད་པ་རྒྱག་དགོས་མ་ལགས།

ཐོགས་བཅས་ཀྱི་བདུད་ཐོགས་མེད་ཀྱི་བདུད་དགའ་སྤྲོ་ཡི་བདུད་སྙེམས་བྱེད་ཀྱི་བདུད་བཞི་རེད། ད་དེ་རེད་ཨ་ལེ་དང་པོ་སྤྱི་བཏང་གི་དུས་ཉོན་མོངས་པའི་བདུད་འཆི་བདག་གི་བདུད་ཟེར་ཡ་དེ་ལ། ལྷ་ཡི་བུ་ཡི་བདུད་ཟེར་ཡ་དེ་ལ། རགས་པ་གཅིག་ཡིན་གྱི་རེད་བ་མ་གཏོགས་ཀྱི་ཕྲ་མོ་ཡིན་གྱི་མ་རེད། མངོན་རྟོགས་རྒྱན་གྱི་རྒྱ་འགྲེལ། རྒྱ་གཞུང་ཅིག་ཡིན་གྱི་ཡོད་དེའི་ནང་ལ། འདོད་པ་ན་སྤྱོད་པའི་ལྷ་ཡི་བུ་དབང་ཕྱུག་ཐོབ་པ་གང་ཡིན་པའོ་གསུངས་ཡོད་རེད།

དགའ་རབ་དབང་ཕྱུག་ག་འདྲ་སེ་བཅོམ་གཏོང་དགོས་ཡོད་འགྲོ། གང་ཟག་གཅིག་གིས་དཔེར་ན། ལྷ་ཡི་བུ་ཡི་བདུད་བཅོམ་པའི་ནུས་པ་ཐོབ་སོང་ན་དགའ་རབ་དབང་ཕྱུག་ལ་ཁ་གས་ཕན་ནུས་འགྲོ་ཡག་ཡིན་ནམ་མེད་ཡང་ཡིན་ནམ། ཅིས་བཅོམ་ཁོ་མེད་པ་བཟོ་བཞག་གི་ཡག་ཡིན་ནམ་མེད་ཡང་ཡིན་ནམ། ཡང་མིན་ན་སེམས་ཅན་རེ་རེ་ཡི་བཅོམ་བྱར་གྱུར་པའི་ལྷ་ཡི་བུ་དགའ་རབ་དབང་ཕྱུག་རེ་རེ་བཞག་དགོས་གི་ཡག་ཡིན་ཡིན་དང་མེད། དེ་ཡིན་ན་སེམས་ཅན་གྱི་གྲངས་དང་མཉམ་པའི་ལྷ་ཡི་བུ་དགའ་རབ་དབང་ཕྱུག་བཞག་དགོས། དེ་ནི་ངན་འགྲོ་བ་ལས་བདེ་འགྲོ་བ་མང་བ་བྱེད་དགོས།

ཁྱེད་རང་བདུད་བཞི་དེ་ས་བརྒྱད་པ་ནས་སྤང་དགོས་ཀྱི་ཡོད་རེད། དེ་སྤང་གི་ཡོད་ན། ཨ་ནི་སྤང་བྱ་ཡིན་ཚད་མེད་པ་དེ་རྒྱུན་བཅད་ནས་སྤོང་པ་ཨ་རེད། ག་འདྲའི་རེད་བ་ཞིག་སྤོང་བ་རེད་དེ་སྤོང་སྟངས་ཤེས་དགོས་རེད་ཁྱོད་ཀྱིས། གཉིས་སུ་ནི་འོ་ན་བདུད་བཞི་ཉོན་མོངས་པའི་བདུད་ལ་ཨེ། ཉོན་མོངས་བཅས་རྣལ་འབྱོར་ལམ་གྱིས་སྤོང་གི་ཡོད་ན་ཉོན་མོངས་པའི་བདུད་ལ་གང་ཟག་ཡིན་པ་མེད་པ་ཨ་རེད།

ས་གས་པ་འདི་ཡོང་རབས་དང་ས་རྟགས་དང་འདི་ཡོང་ས་ཚ་ལ་མ་སྡོད་གསུང་ཡ་དེ། ས་འདི་ལས་འོང་ནས་ནི་གནས་ཤོག་གི་རེད་གས་ཡ་མ་རེད། ད་ག་ནང་བཞིན་ཆུ་བཀར་ལ་ཆུ་རྦ་ཀློང་འཁྲུགས་ས་དེ་ཆུ་ཡིས་ཁྱེར་ནི་ནི་སྡུག་ཅུང་རེད། ཡང་ན་འོད་མའི་ཚལ་ལ་མེ་འབར་ཡོང་ས་དེ་མི་དྲག་འཚིག་འགྲོ་གི་རེད་ཐུག་གི་མ་རེད། རླུང་དམར་འཚུབས་ཡོང་ས་དེ་འདྲ་དང་རླུང་གི་འཇིགས་པ་ཅིག་གི་རེད། ད་ག་ནང་བཞིན་གཅན་གཟན་ཡོད་ས་གཅན་གཟན་གསོད་བྱ་སྤྱོད་པ་འགོ་ལ་གསོད་བྱ་སའང་སྟོང་ལོང་བ་མ་བྱུང་བ་བྱས། བས་བར་ཆད་བྱེད་ཀྱི་རེད། དུག་སྦྲུལ་གྱིས་སོ་བརྒྱབ་ནས་སྦྲུལ་སྦྲུལ་དུག་གིས་ཟིན་གྱི་རེད། དེ་འདྲ་ཡིན་ཙང་དེ་ཚོ་ཐོགས་བཅས་ཡིན། ཐོགས་བཅས་ཀྱི་སྦྲུལ་ཡིན་ལུགས་དེ། སྤངས་པ་མ་ཐོབ་འབྱུང་བ་ཐོགས་པ་ཡིན། དེ་རྗེས་སྤངས་པའི་སྤངས་པ་ཐོབ་ཡག་ཟེར་མཁན་ཡོད་མ་རེད། དེ་ཁོ་སྤང་བྱ་བྱས་ནས་འདི་སྤངས་པའི་སྤངས་པ་རེད་སྤངས་པའི་གཉེན་པོ་འདི་རེད་ལམ་འདི་རེད་ཟེར་ཡག་ཡོད་མ་རེད། སྤངས་པ་ཐོབ་ཡག་ཡོད་མ་རེད། ཨ་ནི་ཁོ་ཐོགས་བཅས་ཟེར་ཁོ་ཐོགས་བྱས་ཡག་ཆེ་ཐོགས་བཅས་ཟེར་ཡག་དེ། ཐོབ་མ་ཐོབ་ཀྱི་ཐོབ་དེ་མ་རེད་ཐོགས་བཅས་མ་བཅས་ཀྱི། བསྟན་ཡོད་ཐོགས་བཅས་ཟེར་ཡག་ཐོགས་དེ་རེད། ཁོའི་རྩ་ལྷད་ནི་བཅོས་དང་ཆུ་དང་མན་ངག་དང་དགུང་གི་ཕན་གི་ཡོད་པ་ཁོ་ལ་ཐོགས་འདུག་ཡོད་རེད། དེ་དང་ཁོ་ལ་ཐོགས་རྒྱུ་ཁོ་ཁེ་གྲགས་འདུག་རེད། དེ་ཡིན་ཙང་དེས་ང་རང་ཚོ་ལ་ཆུ་གི་བར་ཆད་རང་དགོས་རེད། ད་ལྟ་གནོད་པ་མ་ཐོན་ནི་ཡོད་མ་རེད་ས་ཐོབ་སོང་སྐྱོན་ཡོད་མ་རེད། ས་ཐོབ་པའི་བྱང་ཆུབ་སེམས་དཔའ། ནི། བའི་ས་ཆུ་མེ་རླུང་གཡང་གཅན་གཟན་དུག་སྦྲུལ་སུ་འདྲ་གཅིག་ནས་གནོད་པ་བྱས་ཡོད་མ་རེད་གནོད་ཐུབ་ཡོད་མ་རེད། ས་མ་ཐོབ་ན་ནི་ཐོགས་བཅས་ལ་བའི། ཡང་ན་བའི་མཐུ་ཆེན་པོ་རྟག་ཏུ་ངུ་དང། ནཱ་རོ་ཏ་པ་ལྟ་བུ་དགོས་གསུང་བ་རེད། བྱང་ཆུབ་སེམས་དཔའ་རྟག་ཏུ་ངུ་ཡིས་ཤེས་རབ་ཀྱི་ཕ་རོལ་ཕྱིན་པའི་དོན་ཚོལ་བའི་སླད་དུ་བཅོས་མ་མ་ཡིན་པའི་བར་བསམ་པ་གཞན་དང་མི་འདྲ། མེད་བརྩོན་འགྲུས་གཞན་དང་མི་འདྲ་བ་ཤུགས་ཆེན་པོ་བསྐྱེད་ནས་བརླ་ཤ་གཏར་ནས་ཁྲག་གིས་བས་ས་ཕྱོགས་དེའི་སྒང་ལ་བ་ཆག་ཆག་བཏབ། བརླ་ཤ་བཅད་ནས་བཙོངས། འོ་དེ་འདྲའི་ཚེ་བྱང་ཆུབ་སེམས་དཔའ་ཆོས་འཕགས་མཉེས་བསྐོ་ཡ་བྱས་བར་དེ་ན་ཚ་ཚ་ན་ཨ་ར་ཨ་ན་ཡོད་མ་རེད། འོང་དེ་འདྲ་བྱུང་ཡོད། ནཱ་རོ་ཏ་པ་བླ་མའི་བཀའ་བསྒྲུབས་ནས་པས། ཁང་པའི་ཐོག་མགོ་ལས་མཆོངས་ཉི་མ་སོང་ཚེ་ཅིག་རིང་ལ་མི་གཡོ་བ་ལ་ཟགས་ནས་ཤི་ནི་དེས། ན་ཚ་བཟོད་གླགས་མེད་པར་ཤི་ནི་འགྲུབ་རེད་ད། ཡང། བླ་མས་མེ་ཤིང་ཡར་བརྩིགས་ཤིང་འོག་ལས་མེ་སྤར། དེའི་སྒང་ལ་སྡོད་བཅུག། དེས་དེ། ཕར་ཚིག་རུས་གོག་དཀར་སང་སང་ཆགས། ཡང། བླ་མའི་སེམས་ཁུར་ཞིག་དེ་ཡར་སློང་བཞག་དེ་འདྲ་བྱུང་ཡིན་པ། དེ་ཡིན་ཙང་ནཱ་རོ་ཏ་པ་ལ། འབྱུང་བཞིས། གནོད་མ་བྱུང་བ་རེད། དེ་འདྲ་འདྲ་པོ་ཅིག་ཡིན་ན་རེད་མ་གཏོགས་གཞན་ཐོགས་བཅས་ཀྱི་དུས་དེ་ལ་དེ་ཡིན་དུས་ཁ་སིང། གཉན་ས་འདྲེ་སོགས་ཀྱི་གནས་ཀྱི་ཤེས་པ་ལས། འོ་དེ་འདྲའི་བས་བྲག་རྡིབ་ཡོང་ས་དང་ས་ཉིལ་ཡོང་ས་འདྲ་བ་དང་གད་པ་རྡིབ་འགྲོ་ས་དང་གཅན་གཟན་ཡོད་ས་དང་དེ་འདྲའི་ལ་མ་སྡོད་གསུང་ཡ་དེ་དེ་རེད།